ཀོ། ད་གང་ལྟར་ཡང་ན་ངན་སོང་ལ་འཁྲིད་པ་རེད་བ་ད། ཡང་ན་ཚེ་འདི་ལ་སྐྱིད་པོ་མེད་པར་བཟོ་བ་རེད་བ་ད། འོ་དེ་ཡང་ན་ཀོ་ལས་ངན་པ་དེ་འདྲ་བསགས་བཅུག་པ་དང། ཨ་དེ་འདྲ་བྱས་ནས་ཀོ། དེ་འདྲའི་དེ་ཤ་སྟག་ཞིག་བྱེད་ཀྱི་ཡོད་པ་ཡིན་ཙང་ན་ཨ་ནི། མིང་ལ་དེ་ཉོན་མོངས་སུ་མིང་བཏགས་པ་རེད་བ། ཉོན་མོངས་པར་བྱེད་མཁན་དེ་འདྲ་ཡིན་ཙང་ན་ཉོན་ཉོན་མོངས། ཨ་ནི་དེ་འདྲ་བྱས་ན་ལ་མིང་དེ་དེ་ཀོ་སྡུག་ས་ཤ་སྟག་འདི་བཏགས་ཡོད་རེད།

མཐོང་ལམ་གྱིས་དེ་ནས་ཟད་པར་བྱ་དགོས་ཡ་གཅིག་དང། སྒོམ་ལམ་བསྒོམས་ནས་ཟད་པར་བྱ་དགོས་པ་ང་རྒྱལ་དེ་ལ་གཉིས་ཡོད་རེད་ཟེར་གང་འདྲ་མཐོང་བ་བསྒོམ་པ་གཉིས་རེད། ད་འདི་ཡན་ཆད་དོན་ཚན་གཅིག་དེ་ག་རེད། དེ་ནས། བསྒོམ་པས་སྤང་བར་བྱ་བ་ནི་གསོད་སོགས་ཀུན་ནས་དཀྲིས་པའོ། དེ་བཞིན་འཇིག་སྲེད་འཕགས་པ་ལ་རྣམ་སོགས་ངའོ་སྙམ་མི་འབྱུང། ལྟ་བས་བསྐྱེད་པར་གྱུར་ཕྱིར་རོ། མི་དགེའི་འགྱོད་པའང་མ་ཡིན་ནོ་ཟེར་གྱི་འདུག་གོ། ད་འདི། འོ་ན། སྒོམ་སྤང་ཡིན་པ་དེ་ཚོ་ཚེ། མཐོང་ལམ་ནས་སྤང་དགོས་མ་རེད་བ། སྒོམ་ལམ་ཐོབ་ནས་གཞི་ནས་སྤང་དགོས་རེད་བ། དེ་ནས་དེ་སྤང་དགོས་པ་ཡིན་ས་ནི་འཕགས་པ་གས། འཕགས་པའི་གང་ཟག་གིས་དེ་ནི་སྒོམ་སྤང་དེ་ཚོ་དེ། དེ་འདྲ་སྤང་ཡོད་མ་རེད་བ། སྒོམ་སྤང་མ་སྤངས་པ་དེ་ཚེ་འོ་ན་དེ་ལས་དེ་ནི་སྤྱོད། དེ་སྤྱོད་དགོས་རེད་བས། དཔེར་ན་སྲོག་གཅོད་ཡིན་ན།

གསོད་སོགས་ཀུན་ནས་དཀྲིས་པའོ། སྒོམ་སྤང་དེ་ལ་དཔེར་ན། གསོད་སོགས་ནི། སྲོག་གཅོད་པའི་མི་དགེ་བ་བྱས་སོགས་ཁོངས་ནང་ལ་དེ་ནས། མི་གཙང་སྤྱོད་དང། མ་བྱིན་པ་ལེན་པ་དང་ངག་གི་མི་དགེ་བ་བཞི་ག་ཡོང་གི་རེད་བ། དེ་གང་དུ་སྡོམ་ན་ལུས་ངག་གི་སྤོང་བ་དང་ལུས་ངག་གི་མི་དགེ་བ་བདུན་རེད་བ་མི་དགེ་བ་བདུན་པོ་དེ། དེའི་སྒང་ལ་ཨ་ནི། དེ་ཀུན་དཀྲིས། དེ་ནི། ཀུན་དཀྲིས་ཉོན་མོངས་རེད་བ། གསོད་སོགས་དང་ཨ་ནི།

འགྱོད་པ་སྐྱེ་བ་དེ་འདིར་ཟེར་གྱི་ཡོད་རེད་བ། དེ་འགྱོད་པ་ཟེར་མཁན་དེ་མི་དགེ་བ་ཟེར་མཁན་དེ། དེ་ག་ཟེར་དགོས་རེད། དེ་འཕགས་པ་ལ་དེ་ནི་མི་འབྱུང་ཟེར་གྱི་ཡོད་རེད་བ། ད་སོ་སོའི་སྐྱེ་བོ་དེ་ལ་ཡིན་ན་དེ་ནི་འདྲ་མི་འདྲ་མང་པོ་ཡོད་པ། ད་ནི་དེ་གའི་ངོ་བོ་དེ་ནི། དེ་གའི་གང་ག་དེ་ནི་ཡོང་གི་ཡོད་རེད་བ་དེ་མི་དགེའི་འགྱོད་པ་ཡང་མ་ཡིན་ནོ། ད་དེའི་བར་དུ་ཡིན་པར་ད་དེ་ག་ལས་མ་ལོག་ད་མུ་ག་ཡ་ཤི་ར་ཡོད་མ་རེད། ཨ་ནི་རྡོག་རྡོག་བཤད་པ་ཡིན་ན་ག་རེ་ཟེར་གྱི་ཡོད་རེད་ཟེར་ན། ལུས་ངག་གི་དཔེར་ན་མི་དགེ་བ་བདུན་བཅས། དེའི་སྒང་ལ། ག་རེ་ཟེར་དགོས་རེད། ང་ཤི་རོགས་བྱེད་ན་བསམ་པའི་འཇིག་པའི་སྲེད་པ་བཅས། དེའི་ལུས་ངན་ཕྲུ་གུ་བཅས་ནས་བུ་ཆུང་མ་ལ་སྐྱེ་རོགས་བྱེད་ན་བསམ་པ་རེ་ཕོ་དེ་གླང་པོ་ཆེ་ས་སྲུང་གི་ཕྲུ་གུ་ལ་སྐྱེ་རོགས་བྱེད་ན་བསམ་པས། དེ་འདྲ་གྱིས་ནས། བློ་བཅས། མི་དགེའི་ངོ་བོར་གྱུར་པའི་འགྱོད་པ་བཅས་བྱེད་ཅེས་ཏེ་འཕགས་པ་ལ་འདི་ནས། སྤངས་མེད་ན་ཡང། བྱ་བ་དེ་ལ་འདི་ནས་འཇུག་གི་མ་རེད། མི་འཇུག་པ་དེ་ག་རེ་ཟེར་ན། དེའི་གང་ག་མཐོང་སྤང་གིས་ནི་བསྐྱེད་པ་ཤ་སྟག་རེད། མཐོང་སྤང་སྤངས་ཚར་བ་ཡིན་ཙང་ན།

ཁ་ཁམས་གོང་མ་ལ་ཡ་མི་དམིགས་པ་ཡི་ད་ནི་དེ། ཁ་ཁ་རུ་རེ། ཁམས། སྐལ་བ་མི་མཉམ་པའི་ཀུན་འགྲོ་དང་རོ་ལྟར། འཇིག་ལྟ་དང་མཐར་ལྟ་གཉིས་པོ་དེ་ཕར་ཕུད་པ་རེད། ད་དེ་འདྲ་བྱེད་དུས་དཀའ་ལ། དུ་ད་དགུ་པོ་བཞག་དགོས་རེད་པ། ཀུན་འགྲོ་བཅུ་གཅིག་དེ་ག་འདྲས་བཞག་པ་རེད་ཟེར་ན། སྡུག་བསྔལ་སྡུག་བསྔལ་མཐོང་སྤང་བཅུ་པ། ལྟ་བ་ལྔ་བྱས། དེ་ནས་ཐེ་ཚོམ་མ་རིག་པ་གཉིས་བྱས་བདུན། སྔགས།